ཁྱེད་རྣམས་སྐུ་ཁམས་བཟང་པོ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ཟླ་བ་བཞི་པའི་ཚེས་དགུ་རེས་གཟའ་ཟླ་བའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་དྲ་བརྙན་གསར་འགྱུར་བཤད་རྒྱུ་ཡིན་ང་ཚུལ་ཁྲིམས་རྒྱ་མཚོ་ཡིན། དེ་རིང་གནས་ཚུལ་ཐོན་པ་ལྟར་ན་སི་རི་ཡའི་ཧོ་མུ་སི་ཞིང་ཆེན་ནང་དུ་ཡོད་པའི་སི་རི་ཡའི་གནམ་ཐང་ཞིག་ལ་འཕུར་མདེལ་ཞིག་གིས་གཏོར་རྒོལ་བྱས་ཡོད་པ་དང་དེའི་ཁྲོད་དུ་ཤི་རྨས་མང་པོ་བྱུང་ཡོད་པ་རེད། སི་རི་ཡའི་གཞུང་གིས་ཨ་རིའི་སྟེང་ལ་ཉེས་པ་འགེལ་གྱིན་ཡོད་ཀྱང་ཨ་རིའི་གཞུང་གིས་གཏོར་རྒོལ་དེ་བྱས་ཡོད་པ་ཁས་ལེན་བྱས་མི་འདུག་དབྱིན་ཇིའི་རྒྱལ་ས་ལོན་དོན་དུ་རྟེན་གཞི་བྱས་ཡོད་པའི་སི་རི་ཡའི་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པས་གནས་ཚུལ་སྤེལ་བ་ཡིན་ན། གཏོར་རྒོལ་དེའི་ཁྲོད་དུ་མི་བཅུ་བཞི་རྐྱེན་ལམ་དུ་ཕྱིན་ཡོད་པའི་གནས་ཚུལ་སྤེལ་འདུག་གཟའ་སྤེན་པའི་ཉིན་མོ་སི་རི་ཡའི་གྱེན་ལོག་ཚོགས་པའི་ས་ཁུལ་དུ་ཡང་བསྐྱར་དུག་རྫས་ཀྱི་མེ་མདའ་འཕངས་ནས་མི་མང་པོ་ཤི་རྨས་ཚབས་ཆེན་བྱུང་ཡོད་ཀྱང་སྤྱི་ལོ་ཉིས་སྟོང་བཅུ་གཅིག་ལོ་ནས་བཟུང་སི་རི་ཡའི་གཞུང་གིས་དུག་རྫས་ཀྱི་མཚོན་ཆ་བེད་སྤྱད་ཡོད་པ་ཁས་ལེན་བྱས་མེད་པ་དེ་བཞིན་དུ་ཐེངས་འདིར་ཡང་དུག་མཚོན་འཕངས་ཡོད་པ་ཁས་ལེན་བྱས་མི་འདུག་ཨ་རིའི་སྲིད་འཛིན་གྱིས་ཁ་སང་ཊུ་ཝི་ཊར་དྲ་རྒྱ་བརྒྱུད་ནས་དུག་མཚོན་གྱི་གཏོར་རྒོལ་བྱེད་མཁན་ཁོང་ཚོ་ལ་གྱོང་གུད་ཆེན་པོ་རག་གི་རེད་ཅེས་ཉེན་བརྡ་བཏང་ཡོད་པ་རེད། ཡང་ཨ་རིའི་སྲིད་འཛིན་ཁྲོམ་གྱིས་སྔར་དང་མ་འདྲ་བར་ཐེངས་འདིར་ཨེ་རན་དང་ར་ཤི་ཡའི་སྲིད་འཛིན་ཕུའུ་ཏན་གཉིས་ལ་སྐྱོན་བརྗོད་བྱས་ཏེ་ཁོང་གཉིས་ཀྱིས་འགན་འཁུར་དགོས་ཡོད་ཅེས་བཤད་ཡོད་པ་རེད། གཟའ་པ་སངས་ཉིན་གོང་ས་མཆོག་གིས་ཞྭ་དཀར་གཡུང་དྲུང་བོན་གྱི་སྨན་རིའི་ཁྲི་འཛིན་སུམ་ཅུ་སོ་བཞི་པ་མཆོག་ལ་མཇལ་ཁ་བསྩལ་འདུག་རྡ་རམ་ས་ལར་ཡོད་པའི་གོང་ས་མཆོག་གི་བཞུགས་སྒར་དུ་སྨན་རིའི་ཁྲི་འཛིན་སུམ་ཅུ་སོ་བཞི་པ་མཆོག་དང་གཡུང་དྲུང་བོན་གྱི་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་སོགས་སྐུ་འཁོར་ལྷན་གྱིས་གོང་ས་མཆོག་གི་ཕོ་བྲང་དུ་ཕེབས་ཏེ་གོང་ས་མཆོག་ལ་མཇལ་ཁ་བྱས་ཤིང་གོང་ས་མཆོག་གིས།

གཞུང་གི་ཁྲིམས་རྩོད་པས་བཤད་པ་ཡིན་ན་སྲིད་འཛིན་ཟུར་པ་ལིས་ཀྱིས་ལྷོ་ཀོ་རི་ཡའི་གསང་བའི་ལས་ཁུངས་དང་སེམ་སང་བཟོ་ཚོང་ཁང་གཉིས་ཀྱི་ལག་ནས་ཨ་སྒོར་བྱེ་བ་གཅིག་ལྐོག་རྔན་དུ་བླངས་ཡོད་པའི་ཉེས་པ་བཙུགས་ཡོད་པར་མ་ཟད། སྲིད་འཛིན་ཟུར་པ་ཁོང་རང་གི་བཟོ་ཚོང་ཁང་གི་ནང་ནས་ཨ་སྒོར་བྱེ་བ་གསུམ་དང་ས་ཡ་གསུམ་གྱི་ལྐོག་ཟ་བྱས་ཡོད་པ་ཉེས་འཛུགས་བྱས་འདུག། ཟླ་བ་གོང་མའི་ནང་ལ་སྲིད་འཛིན་ཟུར་པ་འཛིན་བཟུང་བྱས་ཡོད་ཀྱང་ད་ལྟའི་བར་དུ་ཁྲིམས་ཐག་བཅད་མི་འདུག་སྲིད་འཛིན་ཟུར་པས་ཉེས་པ་ཁས་ལེན་བྱས་མེད་པའི་ཁར་ཁོང་ལ་ཁྲིམས་ཐག་བཅད་པ་འདིའི་ཕུག་ཏུ་ཆབ་སྲིད་ཀྱི་དམིགས་ཡུལ་ཡོད་པ་རེད་ཅེས་བརྗོད་འདུག་སྲིད་འཛིན་ལིས་ནི་སྤྱི་ལོ་ཉིས་སྟོང་བརྒྱད་ནས་སྤྱི་ལོ་ཉིས་སྟོང་བཅུ་གསུམ་བར་དུ་སྲིད་འཛིན་ལ་བསྡད་ཡོད་པ་རེད། ཁོང་གི་རྗེས་འཛིན་པ་སྲིད་འཛིན་ཕཱར་གན་ཧུད་ཀྱིས་ཀྱང་ལྐོག་ཟ་བྱས་ཡོད་པའི་ཁོ་མོའི་གྱོད་དོན་དེ་ལ་ཐག་གཅོད་བྱུང་ནས་གཟའ་སྤེན་པའི་ཉིན་མོ་མོ་ལ་ལོ་ཉི་ཤུ་རྩ་བཞི་ཡི་བཙོན་འཇུག་ཁྲིམས་ཐག་བཅད་འདུག་དེ་སྔ་ཀོ་རི་ཡའི་སྲིད་འཛིན་བཞི་ལ་ལྐོག་ཟའི་གྱོད་དོན་དང་འབྲེལ་བའི་གནས་ཚུལ་བྱུང་ཡོད་པ་རེད། གཟའ་སྤེན་པ་སྟེ་སྤྱི་ཟླ་བཞི་པའི་ཚེས་བདུན་ཉིན་མོ་ནི་འཛམ་གླིང་འཕྲོད་བསྟེན་ཉིན་མོ་ཡིན་པས་རྡ་རམ་ས་ལར་འཕྲོད་བསྟེན་དང་འབྲེལ་བ་ཡོད་པའི་ཚོགས་པ་ཁག་དང་སྨན་ཁང་ཁག་གིས་མཉམ་འབྲེལ་གྱི་སྒོ་ནས་འཕྲོད་བསྟེན་གོ་རྟོགས་དང་སྨན་སྦྱིན་གྱི་ལས་འགུལ་སྣ་ཚོགས་སྤེལ་འདུག་རྡ་རམ་ས་ལའི་སྲང་ལམ་དུ་ཚ་ཚ་འུར་འུར་གྱི་སྒོ་ནས་བོད་གཞུང་སྨན་རྩིས་ཁང་དང་བདེ་ལེགས་སྨན་ཁང་དང་རྒྱ་གར་གྱི་སྨན་ཁང་ཞིག་དང་རྡ་རམ་ས་ལའི་བདེ་དོན་སོགས་ཀྱིས་རིན་པ་མི་དགོས་པའི་སྒོ་ནས་མི་དམངས་ལ་སྨན་བཅོས་བྱས་ཏེ་ནད་པའི་རྩ་ལ་བརྟག་བཤེར་དང་ཁྲག་ལ་བརྟག་བཤེར་མིག་དང་སོ་ལ་བརྟག་བཤེར་བྱེད་པ་དང་འཕྲོད་བསྟེན་གྱི་ཤེས་བྱ་སྤེལ་བར་མ་ཟད་ལྷག་པར་དུ་ཨེ་ཆི་ཨ་བྷི་ཨེ་ཛི་ནད་ལ་བརྟག་བཤེར་བྱེད་པ་ལ་སོགས་པའི་སྒོ་ནས་འཕྲོད་བསྟེན་ཉིན་མོ་སྲུང་བརྩི་བྱས་འདུག། ང་ནམ་རྒྱུན་པུས་མོ་ན་གི་ཡོད། ཞི་མདའ་ནད་རྩ་ཡོད་ན་མེད་ན་བསམ་རྒྱ་དེ་རིགས་དེ་བརྟག་དཔྱད་བྱས་པས་ན་གཅིན་སྙི་ནད་རྩ་མི་འདུག་གསུངས་རེད། སྟབས་ཡག་བྱུང། བོད་ཀྱི་རྩོམ་པ་པོ་གྲགས་ཅན་ནག་པོ་སྐལ་བཟང་སྐུ་གྲོངས་ཡོད་པ་དང་ཁོང་ལ་བོད་ཕྱི་ནང་གཉིས་སུ་རྩོམ་པ་པོ་རྣམས་ཀྱིས་མྱ་ངན་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་འདུག་སྒྲུང་རྩོམ་རྩོམ་པ་པོ་ནག་པོ་སྐལ་བཟང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་མཚོ་སྔོན་ཞིང་ཆེན་མི་རིགས་སློབ་གྲྭ་ཆེན་མོ་ནས་མཐར་ཕྱིན་རྗེས་མཚོ་སྔོན་མི་རིགས་དཔར་སྐྲུན་ཁང་དུ་རྩོམ་སྒྲིག་པའི་ཕྱག་ལས་གནང་སྟེ་ཀླུ་འབུམ་མི་རྒོད་དང་སྙན་བཟང་ནང་ན་ཀུ་རེ་མེད་སོགས་བརྩམས་སྒྲུང་དང་དེབ་མང་པོ་བྲིས་འདུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོ་ཁོང་རེབ་གོང་གླིང་རྒྱ་སྡེ་བར་སྐྱེས་ཤིང་ད་ལོ་དགུང་གྲངས་དྲུག་ཅུ་རེ་གསུམ་ལ་སླེབས་ཡོད་པ་རེད། བོད་ཕྱི་ནང་གཉིས་སུ་རྩོམ་པ་པོ་ཁོ་རང་མྱ་ངན་ལས་འདས་པར་རྩོམ་པ་པོ་དང་ཤེས་ཡོན་ཅན་སྡེ་ཁག་གིས་ཁོང་ལ་མྱ་ངན་བྱེད་བཞིན་ཡོད་པ་རེད། འཇར་མན་ནིའི་གཞུང་གིས་བྱས་པ་ཡིན་ན་ལྟ་བ་མཐར་ལྷུང་བའི་མི་དྲུག་ཉེན་རྟོག་པས་བཟུང་ཡོད་པ་དང་ཁོང་ཚོ་འཇར་མན་ནིའི་ནང་དུ་རྐང་རྒྱུག་འགྲན་བསྡུར་སྐབས་སུ་གཏོར་རྒོལ་བྱ་འཆར་ཡོད་པའི་དྲག་སྤྱོད་པ་ལ་འབྲེལ་བ་ཡོད་པར་བཤད་འདུག་ཡང་ཉེ་ཆར་འཇར་མན་ནིའི་དམིགས་བསལ་ཉེན་རྟོག་པས་ཁྱིམ་ཚང་ཞིག་གི་ནང་ལ